སངས་རྒྱས་ས་ལ་འགོད་ཐུབ་པའི་ནུས་པ་ནི་སངས་རྒྱས་བཅོམ་ལྡན་འདས་མ་གཏོགས་པ་གཅིག་མི་འདུག་ན། ད་ངས་མ་རྒན་སེམས་ཅན་འདི་ཚོ་ཐམས་ཅད་དེ་ནི་ཚེ་རབས་ཐོག་མ་མེད་པ་ནས་དྲིན་གྱིས་བསྐྱངས་པའི་དྲིན་ཅན་མ་ཤ་སྟག་རེད་ཤག་དེ་ཡིན་ཙང་དེ་ནི་མ་དེ་རྣམས་དང་བའི་སྡུག་བསྔལ་ཐམས་ཅད་དང་བྲལ་བ་དང་བདེ་བ་ཐམས་ཅད་ལྡན་པ་ཞིག་བར་དྲིན་གཟོ་དུ་མ་ཐུབ་ན་ནི་ནི་ཞེ་དྲག་མ་རབས་ཐ་ཆད་བདེ་བ་གསལ་དུ་བྱེད་པ་ཐམས་ཅད་ཀྱི་ཡིན་དེ་ནི་བའི་སྨོད་པའི་གནས་ནི་བ་དུག་ཅན་རེད་དེ་འདྲ་ཡིན་ཙང་ད་རེས་ང་རང་ཚོ་དལ་འབྱོར་བའི་ལུས་རྟེན་དུ་སངས་རྒྱས་ཀྱི་བསྟན་པ་དང་མཇལ་དགེ་བའི་བཤེས་གཉེན་རྗེས་སུ་བཟུང་ནས་པའི་སེམས་ཅན་གྱི་དོན་བྱས་ན་ཡང་བྱེད་ཐུབ་ཡག་གི་ཚོད་ཅིག་སླེབས་པ་ང་རང་ཚོ་བྱེད་ཐུབ་ཡ་ཚོད་ཅིག་སླེབས་ཡོད་པ་ཡིན་ཙང་ད་ནི་སེམས་ཅན་གྱི་དོན་ཞིག་ངེས་པར་བྱེད་དགོས། འོ་དེ་ནི་སེམས་ཅན་དོན་བྱེད་པ་ལ་ད། འོ་དེ་ནི་སངས་རྒྱས་ཀྱི་གོ་འཕང་མ་ཐོབ་ན་དེ་ནི་སེམས་ཅན་གྱི་དོན་མཐར་ཕྱིན་པ་ཞིག་བྱེད་ཐུབ་ཡ་མེད་པ་ཡིན་ཙང་ད། སེམས་ཅན་དུ་དེ་ནི་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་ཕྱིར་ངས་ན་བ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པ་བྱེད་ཀྱི་ཡིན་བསམ་པ་འདྲ་བོ། འོ་དེ་ནི་ཀུན་སློང། འོ་བྱང་ཆུབ་སེམས་ཀྱི་རྩིས་ཟིན་པ་གནང་རྒྱུ་དེ་ཞེ་དྲག་གལ་ཆེན་པོ་རེད་འོ་དེ་འདྲ་ཡིན་ཙང་ད་གང་ལྟར་ན་ཡང་མདོར་བསྡུས་ན་དེ་ནི་འོ། ད་རེས་དེ་ནི་དལ་འབྱོར་བའི་ལུས་དགེ་བའི་བཤེས་གཉེན་གྱིས་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་ནས་དལ་འབྱོར་བའི་ལུས་རྟེན་དུ་སངས་རྒྱས་ཀྱི་བསྟན་པ་དང་མཇལ་ནི་དེ་འདྲ་བ་ནི་ད་རེས་ཙམ་མ་གཏོགས་ཡོང་ཡ་མི་འདུག་དེ་འདྲ་ཡིན་ན་འདི་ཐོབ་པའི་སྐབས་འདི་ལ་ད་དལ་བའི་རྟེན་ལ་སྙིང་པོ་ཞིག་ལེན་དགོས་འདུག་སྙིང་པོ་ལེན་པར་བྱེད་པ་ལ་ཡང་དེ་ནི་ཚེ་འདི་རང་གི་ཅིག་བདེ་སྐྱིད་ཕྲན་བུ་ཞིག་པར་དེ་ནི་ཐོབ་པ་ཙམ་གཅིག་གིས་དེ་ནི་ཕན་ཡག་གི་མི་འདུག་གང་ལྟར་ན་ཡང་དེ་འདྲ་ཡིན་ན་དེ་ནི་ཚེ་འདི་ལས་ཕྱི་མ་པའི་ཤུལ་ཐག་རིང་པོ་རིང་བ་ཡིན་ཙང་ནི

བ་དེ་ང་རང་ཚོ་ནག་པོ་ཤིག་ཤིག་གི་དེ་ནས་འབུ་སྲིན་ཚོས་དེ་ག་སྡིག་པ་མི་དགེ་བ་ཇི་ལྟར་ནས་ཤེས་ཀྱི་རེད་བ་དེ་འདྲ་ཡིན་ཙང་སྡིག་པ་མི་དགེ་བ་ནི་དེ་ནས་བསགས་ཡོད་པ་ནི་དེ་ནི་ཁྱོན་ནས་ཐེ་ཚོམ་མེད་པ་རེད་དེ་བསགས་བསྡད་པའི་སྒང་ལ་ད་ལྟ་ང་རང་ཚོས་དེ་ནས་བ་ཚེ་འདི་ལ་ཡང་དེ་ནས་སྡིག་པ་མི་དགེ་བ་བསགས་དེ་ག་ནང་བཞིན་རབ་ཏུ་བྱུང་བ་ཡིན་ན་དེ་ནས་བ་དགེ་ཚུལ་སློང་གི་སྡོམ་པ་གསུམ་གྱི་བསླབ་བྱ་དང་འགལ་བའི་ཉེས་པ་ག་འདྲས་བ་དེ་ནས་ཆ་ཉེས་ལྟུང་གི་ཆར་བཞིན་དུ་བབ་ནས་བ་དེ་འདྲས་བྱས་ནས་འདུག་ན་ད་ང་ཚོ་ཡང་ཉིད།

སྐྱབས་སུ་སོང་ན་ཡང་རང་གིས་དེ་ནི་ཡག་པོ་མ་བྱས་ན། སོ་སོས་བླང་དོར་སྒྲུབ་པ་ཡག་པོ་མ་བྱས་ན་དེ་ནི་ཕན་ཡོང་མ་རེད་བ་དེ་ནི་མི་རུང་བ་ད་ལས་འབྲས་ཟེར་མཁན་དེ་མི་བསླུ་བ་ཡིན་ཙང་ལས་ཀྱི་ལས་འབྲས་ཟེར་མཁན་དེ་མི་བསླུ་བ་ཡིན་ཙང་ནི། དཀོན་མཆོག་གསུམ་ལ་སྐྱབས་སོང་བ་གཅིག་པོ་གིས་སྐྱོབ་ཐུབ་པ་མེད་པ་ཡིན་ཙང་ནི་ད་སོ་སོས་དེ་གའི་སྤང་བླང་སྒྲུབ་པ་ཡག་པོ་བྱེད་དགོས། འོ་དེ་ནི་སོ་སོས་སྤང་བླང་སྒྲུབ་པ་ཡག་པོ་བྱས་ནས། འོ་དེ་ནི་ལས་འབྲས་སྤང་བླང་ག་འདྲ་བྱེད་དགོས་རེད་ཟེར་ན་ད། ཐམས་ཅད་ཀྱི་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཟེར་བ་དེ་འོ་ད་མི་དགེ་བ་བཅུ་ཟེར་བ་དེ་དག་དེ་ལས་ཆེ་ལོང་བསྡུས་ནས་ནི་དགེ་དང་མི་དགེ་ཅི་རིགས་པ་ལས་ཀྱི་ལམ་ནི་བཅུར་གསུངས་ཟེར་ནས། འོ་དེ་ནི་ལུས་ཀྱི་སྒོ་ནས་དེ་ནི་སྲོག་གཅོད་པ་དང། དེ་ནི་འདོད་པས་ལོག་པར་གཡེམ་པ་དང་དེ་ནི། མ་བྱིན་པ་ལེན་པ་ཟེར་ཡག་རེད་པ་འོ། ངག་གི་སྒོ་ནས་རྫུན་ཕྲ་མ་ཚིག་རྩུབ་ངག་འཁྱལ་ཟེར་ཡག་རེད་ཡིད་ཀྱི་སྒོ་ནས་བརྣབ་སེམས་གནོད་སེམས་ལོག་ལྟ་ཟེར་ཡག་རེད་པ་འོ། དེ་ནི་མི་དགེ་བ་བཅུ་དེ་འོ་ཁྱིམ་པ་ཚུན་ཆད་ཀྱིས་སྤང་དགོས་པ་བྱ་བ་དུ་ཟིན་ཡིན་ཙང་འོ་དེ་ཚོ་ལ།

གང་ལྟར་ཡང་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་དང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དང་བཅས་ཏེ། སྡུག་བསྔལ་གསུམ་པོ་གང་རུང་གི་དེ་འདྲའི་རང་བཞིན་ལས་དེ་འདྲ་མ་འདས་པ་ཤ་སྟག་རེད་ཤག་སོགས་དང། བཙིར་ནས་མནར་མེད་པར་དགའ་བ་སྐྱེད་དུ་བཅུག་ནས། ཨོ་དེ་འདྲ་ཡིན་ད་ལྟ་འཁོར་བ་འདི་ལས་ཐར་བར་བྱེད་དགོས་འདུག་སྙམ་པ་དང། དེ་ལས་ཐར་བའི་ཆེད་དུ་ངས་དེ་ནི་ལམ་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ལ་ཉམས་ལེན་བྱེད་ཀྱི་ཡིན་བསམ་པ་འདྲ་བོ། དེ་དག་བསླབ་པ་རིན་པོ་ཆེ་ཉམས་ལེན་བྱས་ནས་ཐར་བའི་གོ་འཕང་ཐོབ་ཏུ་གྱུར་ན་ཡང། དེ་ནས་ཐར་པའི་གོ་འཕང་ཐོབ་ནས་ཐོབ་ཏུ་གྱུར་ན་ཡང་དེ་ཙམ་གྱིས་དེ་ནི་མི་ཆོག་པ་དེ་ནི་སེམས་ཅན་ཐམས་ཅད་ཀྱང་དེ་ནི་ང་རང་ཚོའི་བདེ་བས་ཕོངས་སྡུག་བསྔལ་གྱིས་མནར་དེ་ནི་མནར་ནས་པའི་སོ་སོ་ནང་བཞིན་བྱས་ནས་པའི་བདེ་བའི་སྡུག་བསྔལ་གྱིས་མནར་ནས་འཁོར་བའི་གནས་ལ་འཁྱམས་ནས་སྡུག་བསྔལ་བསམ་གྱིས་མི་ཁྱབ་པ་མྱོང་བཞིན་པའི་ངང་ཚུལ་བསམས་ནས། འོན་ཀྱང་དེ་ཚོ་ཐམས་ཅད་ཚེ་རབས་སྔ་མ་རྣམས་སུ་ང་རང་རྣམས་དེ་ནི་ཕ་མ་མ་བྱས་པའི་གནས་སྐབས་སུ་དྲིན་ཆེན་པོས་བསྐྱངས་ནས། འོ་འདི་འདྲ་ཅན་དྲིན་ཆེན་པོས་བསྐྱངས་པ་ཤེས་ཀྱི་ཡིན་ས་ནི། འོ་འདི་འདྲ་ཅན་ནི་ད་འདི་ཚོ་ཐམས་ཅད་པའི། འོ་དེ་ནི་དྲིན་ལན་ད་རེས

འོག་ཏུ་སོན། ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པ་སྟེ་དེའི་ཕྱིར་དུ་ངས་ད་རེས་དེ་ནས་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ཏེ་འོང་བ་བྱང་ཆུབ་སེམས་དཔའི་ཚུལ། བྱང་ཆུབ་སྙིང་པོ་ལ་མཆིས་ཀྱི་བར་དུ་བསླབ་བྱ་དེ་ཚོ་ཚུལ་བཞིན་དུ་བསྲུངས་ནས་པའི་སྲོག་གི་ཕྱིར་ཡང་བསླབ་བྱ་དེ་ཚོ་གཏོང་བར་མི་བྱའོ་སྙམ་པ་དང་བཅས་ཏེ་ད་སྡོམ་པ་བསྲུང་དགོས་པ་ཡིན་པས། དེ་ནས་སྡོམ་པ་བསྲུང་བ་ན་དེ་ནས་ཁ་སང་ཞུས་པ་ནང་བཞིན་གྱི་དེ་ནས་འོ། དེ་ནས་གཞལ་ཡས་ཁང་ཁང་པ་གནས་ཁང་འདི་ཡང་དེ་ནས་ག་རེ་ཟེར་ལྷ་ཡི་གཞལ་ཡས་ཁང་གྲུ་བཞི་སྒོ་བཞི་རྟ་བབས་བཞི་དང་བཅས་པ། འོ་དེ་ནི་སྒོ་བཞི་ལ་དེ་ནི་ཤར་ལ་རྒྱལ་པོ་འཕགས་སྐྱེས་པོ་ལ་སོགས་སྒོ་བཞི་ལ་རྒྱལ་པོ་ཆེན་པོ་བཞི། གོ་དགུ་སྒྲ་དང་བཅས་པའི་དེ་ནི་སྒོ་ནི་སྲུང་བའི་ཚུལ་དུ་ཡོད་པ། དེ་དག་གི་ཕྱི་རོལ་ལ་དེ་ནི་དཀར་ཕྱོགས་སྐྱོང་བའི་དེ་ནི་སྲུང་མ་ཐམས་ཅད། འོ་ག་ས། དེ་ནི་སེམས་ཅན་ཐམས་ཅད་དེ་ནི་འོ། སེམས་ཅན་ཞི་བའི་ཕྱིར་དུ་འཁོད་ཡོད་བསམ་པ་རེད་འོ། འོ་དེ་ག་ནང་བཞིན་གྱི་དེ་ནི་ནང་ལོགས་འོ་འདི་རིགས་ལ་ཡང་དེ་ནི་བདག་ཅག་སྟོན་པ་ཐུགས་རྗེ་ཅན་གྱིས་སྔོན་སློབ་པ་ལམ་གྱི་གནས་སྐབས་སུ་དེ་ནི་འོ།

སྟོང་དང་གཞན་ཡང་དེ་ནི་ང་རང་ཚོའི། སྦྱོར་ཆོས་དེ་ནི་སྦྱོར་ཆོས་ཀུན་ཏུ་འབྱུང་བ་ནང་བཞིན་གྱི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་དེ་ནི་འོ་བརྒྱུད་པ་དག་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད་ཉམས་ལེན་བྱིན་རླབས་བརྒྱུད་པ་ལ་སོགས་པ་དང་དེ་ག་ནང་བཞིན་དེ་ནི་འོ་ག་རེ་ཟེར་བའི་དེ་ནི་འོ་ཡི་དམ་གསང་བདེ་འཇིགས་གསུམ་ལ་སོགས་པ་དེ་ནི་རྒྱུད་སྡེ་བཞི། དེ་ནས་བསྐལ་བཟང་སངས་རྒྱས་སྟོང་དང་སངས་རྒྱས་སུམ་ཅུ་སོ་ལྔ་ལ་སོགས་པ་དེ་ནི་སངས་རྒྱས་མཆོག་གི་སྤྲུལ་སྐུ་རྣམས་ཀྱི། དེ་ནས་མར་བྱས་ནས་དེ་ནི་འོ་བྱང་ཆུབ་བྱང་ཆུབ་སེམས་དཔའ་དེ་ནི་ཉེ་བའི་སྲས་བརྒྱད་ལ་སོགས་པ་མཁའ་འགྲོའི་རྣམས་ཀྱི། དེ་ནས་བྱས་ནས་དེ་ནི་འོ་རང་རྒྱལ་དང་དེ་ནི་ཉན་ཐོས་དང། དེ་ནས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ། མཚོ་དང་བཅས་པ་ཐམས་ཅད་དག་ངོ་སྤྲོད་ཡོད་སྙམ་པའི་སྐྱབས་ཡུལ་མ་ཚང་བ་མེད་པར་དེ་ནི་འོ་མཐའ་སྐོར་དུ་དེ་ནི་པའི་ཁྲ་ལམ་མེར་དེ་ནི་བཞུགས་ཡོད་བསམ་པར་བྱ་བ། འོ་དེ་དག་རང་རང་གི་མདུན་ན་དེ་ནི་རང་རང་གི་དེ་ནི་ག་ས་དེ་ནི་ལུང་གི་ཆོས་ག་ས། ཐུགས་རྒྱུད་ཀྱི་རྟོགས་པའི་ལུང་ཐུགས་རྒྱུད་ཀྱི་ཆོས་དཀོན་མཆོག་ཡིན་པ་ལ་རྣམ་པ་དེ་ནི་པུ་སྟིའི་རྣམ་པར་ཡོད་པར་བྱེད་པ་དང་པུ་སྟི་ང་རང་ཚོའི་པུ་སྟི་ཡོང་རེ་བ་ཡིན་གྱུར་པའི་ཐུགས་རྒྱུད་ཀྱི་ཆོས་དཀོན་མཆོག་ཡིན་པ་ལ་པུ་སྟིའི་རྣམ་པ་ཡོད་པར་བྱེད་པ་དེ་འདྲ་བྱས་ནས།

སྲིད་བྱང་ཆུབ་མ་ཐོབ་ཀྱི་བར་དུ་དེ་ནི་བསླབ་བྱ་དང་ཆ་ཕྲ་མོ་ཙམ་ཡང་མི་འདའ་བར་ཚུལ་བཞིན་དུ་བསྲུང་བར་བྱའོ་སྙམ་པ་དང་བཅས་ཏེ་ད་ཞུ་དགོས་ཡིན་ད་ཡར་སྐུ་བཞེངས་ནས་འདི་གནང་རོགས། ཞབས་གཡས་པའི་པུས་མོ་ས་ལ་བཙུགས་ནས་ནི་བཞུགས་ལ། སྡོམ་པ་ལེན་པ་ལ་སྔོན་ལ་སྐྱབས་འགྲོ་སེམས་བསྐྱེད་བྱེད་དགོས་པ་ཡིན་ཙམ་ནས་དེ་ནི་སྐྱབས་འགྲོ་སེམས་བསྐྱེད་བྱེད་པ་ལ་ད་ལྟ་ཞུས་པ་ནང་བཞིན་གྱི་དེ་ནི་སྐྱབས་ཡུལ་དེ་ཚོའི་མདུན་དུ་ད། དེ་ནི་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་བྱས་ནས་དེ་ནི་རང་ཉིད་དེ་ནི་འཁོར་བའི་སྡུག་བསྔལ་གྱི

དེ་རིང་ནས་བཟུང་བ་གཅིག་དེ་ནི་སངས་རྒྱས་ལ་དེ་ནི་དེ་ནི་ག་ཚོད་ངས་མེད་ནས་སྐྱབས་སྟོན་པ་པོ་དང་བླང་དོར་གནས་སྟོན་པ་པོ་ཡིན་བསམ་པ་བྱས། འོ་དེ་ནི་ཆོས་དཀོན་མཆོག་ལ་ནི་དེ་ནི་འཇིགས་པ་སེལ་ཞིང་འཇིགས་པ་ལས་སྐྱོབ་པའི་སྐྱབས་དངོས་ཡིན་བསམ་པ་བྱས། དགེ་འདུན་དཀོན་མཆོག་ནི་དེ་ནི་ལམ་སྒྲུབ་པའི་ཟླ་གྲོགས་ཡིན་བསམ་པ་བྱས་ནས་ད་ང་རང་ཚོས་དཔེར་ན་ནད་པ་ལ་ཆ་བཞག་ན་ནད་པ་ཡིན་པ་འོ་དེ་ནི་ན་ཚ་སྡུག་པོ་ཞིག་ན་ཡོད་དུ་གྱུར་ན་སྨན་པ་དང་སྨན་དང། སྨན་གཡོག་གསུམ་ཚང་གི་སྒོ་ནས་དེ་ན་ཚ་དྲག་པ་ཡོང་རུང་བ་དེ་ནི་སྨན་པའི་ཚུལ་རུ་བ་དེ་སངས་རྒྱས་བཅོམ་ལྡན་འདས་རེད་ང་རང་ཚོ་བླང་དོར་གྱི་གནས་བསྟན་ནས

སེམས་ཅན་རྣམས་ཀྱི་སྲིད་ཞིའི་འཇིགས་པས་མནར་བ་ལ་མི་བཟོད་པའི་སྙིང་རྗེ་དང། དེ་སྐྱོབ་པའི་ནུས་པ་མདུན་ན་བཞུགས་པའི་བླ་མ་དཀོན་མཆོག་གསུམ་ལ་ཡོད་བསམ་པའི་ཡིད་ཆེས་ཀྱི་དད་པ་དང་བཅས་ཏེ། འོ་དེ་ནི། བྱས་ནས་སྐྱབས་སུ་འགྲོ་བ་དང་དེ་ནི་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཞེས་པའི་ཐ་དད་འདུས་བྱས། ད་བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་གསུངས་ཡོད་ད་ནི། དེ་ནས་འོ་སེམས་བསྐྱེད་དེ་རེད་ད་དེང་གི་སྐབས་སུ་བདག་གིས་སྦྱིན་པ་ལས་བྱུང་བ་དང།

སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ད་དེ་གསུམ་བྱས་སོང་ངམ་དེ་ནས་སྐྱབས་འགྲོ་སེམས་བསྐྱེད་གསུངས་ཡོད་དེ་ཞེས། དེ་ཡི་རྗེས་ལ་དེ་ནས་སྨོན་སེམས་དམ་བཅའ་བྱས་སོང་ངམ་ཟེར་ན་དེ་རེད། སྨོན་སེམས་རང་མ་རེད་སྨོན་སེལ་དམ་བཅའ་བྱས་སོང་ད་རེས་ད་ལྟའི་སྡོམ་པ་ཞེས་བྱ་བ་འདི་རེད། སྡོམ་པ་ལེན་ཡག་ལ་གཉིས་ཡོག་རེད། འོང་དེ་ནས་བྱང་ས་ནས་གསུངས་པ་དག་གི་སྨོན་འཇུག་གཉིས་སོ་སོར་ལེན་ཚུལ་གཅིག་དང།

བྱང་སྡོམ་བཟུང་བ་འདི་ཡིས་ཀྱང་རྗེས་ཟློས་ལན་གསུམ་མཛད་པར་ཞུ། བླ་མ་རྒྱལ་བ་སྲས་བཅས་རྣམས། བདག་ལ་དགོངས་པར་མཛད་དུ་གསོལ། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས། བྱང་ཆུབ།